འཇིགས་སྣང་སྐྱེས་པ་དང་ནུས་སྟོབས་ཉམས་དམས་གཏོང་བཞིན་ཡོད་པ་གོ་རྒྱུ་འདུག་དེ་ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་སྙན་ཐོ་གསར་པ་འདི་འདྲ་ཞིག་སྟོན་དགོས་པའི་གལ་ཆེན་རང་བཞིན་གྱི་ཐོག་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན། ཁ་སང་ཉེ་ཆར་ང་ཚོས་སྤྱི་ཟླ་གཉིས་པའི་གི་ཚེས་དྲུག་ལ་ཨ་ནི་ད་ལྟ་ད་རམ་ས་ལར་རྟེན་གཞི་བྱེད་མཁན་གྱི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ནི་ང་ཚོ་སྙན་ཐོ་གསར་པ་ཅིག་འདུག་ཅིག་ལྡི་ལི་ལ་འདུག་ལྟོས་རེད་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ། ཨ་ནི་སྙན་ཐོ་འདི་འདྲ་བོ་ཆ་བཞག་པ་ཡིན་ན་ང་ཚོས་གི་ད། རྒྱ་ནག་གི་རྒྱལ་མཚམས་ནས་བརྒལ་བྱས་ཨ་ནི་གཉའ་གནོན་བྱས་ཟེར་གྱི་རེད། ལྷག་པར་དུ་བོད་པའི་གི་ད་བཙན་བྱོལ་ནང་ལ་ཡོད་བོད་མི་ཚོ་ལ་ཡང་ཨ་ནི་གཉའ་གནོན་བྱས་དང། དེའི་སྒང་ལ་ང་ཚོས་གི་ད་ཅིག་ཞིབ་འཇུག་བྱེད་བཞག་པའི་ཨ་ནི་སྙན་ཐོ་ཅིག་ཆགས་ཀྱི་འདུག་སྤྱི་བཏང་གི་རྒྱལ་སྤྱིའི་སྤྱི་ཚོགས་ནང་ལོ་ལ་ཡང་ད། རྒྱ་ནག་གཞུང་གིས། གང་ལབ་དགོས་རེད། རྒྱལ་མཚམས་བརྒལ་ནས་ཨ་ནི། གཉའ་གནོན་བྱེད་རྒྱུ་གི་སྒང་ལ། ད་ལྟ་དམིགས་བསལ་གྱིས་ད་ཡུ་གུར་ཡིན་པ་ཡིན་ནི་རེད་ཧོང་ཀོང་ཡིན་པ་ཡིན་ནི་རེད་ཐའི་ཝན་ཡིན་པ་ཡིན་ནི་རེད་ཁོ་རང་ཚོ་རྣམ་པ་གིས་ཁོ་རང་ཚོ་རྣམ་པ་གིས་ཨ་ནི། གཉའ་གནོན་འདི་སྒང་ལ་རྒྱལ་སྤྱིའི་སྤྱི་ཚོགས་ནང་ལོ་ལ་ཁྱབ་བསྒྲགས་ཤུགས་ཆེན་པོ་འགྲོ་བསྡད་ཀྱི་ཡོད་རེད་ཡིན་པ་ཡིན་རེད་ད་ང་ཚོ་བོད་པའི་གི་སྤྱི་ཚོགས་ནང་ལོ་ལ། འདི་རྒྱ་ནག་གི་ཤུགས་རྐྱེན་དང་གཉའ་གནོན་འདི་ཚབས་ཆེན་པོ་ཤུགས་ཆེན་པོ་ཡོད་དུས་ཙམ་པ་ལ་ང་ཚོས་ཨ་ནི་འདི་སྒང་ལ་ཅིག་དོ་སྣང་ཅིག་བྱེད་བྱས་ཨ་ནི། ད་ཧ་ལམ་ད་ང་ཚོས་ལོ་གཅིག་དང་ཕྱེད་ཀ་མ་ཟིན་ཙམ་ཅིག་འདི་སྙན་ཐོ་འདི་སྒང་ལས་ཀ་བྱེད་པ་རེད། ཨ་ནི། སྙན་ཐོ་འདི་གི་ལས་ཀ་བྱེད་པའི་བརྒྱུད་རིམ་ནང་ལོ་ལ་ང་ཚོའི་གི་ད་ལྟ་བཙན་བྱོལ་ནང་ལ་ཡོད་པའི་བོད་མི་བརྒྱད་ཅུ་ལྷག་དགུ་བཅུ་མ་ཟིན་ཙམ་ཅིག་ལ་ང་རང་ཚོས་གི་བཅར་འདྲི་བྱས་བྱུང་སོང། ད་འདི་བོད་མི་ཚང་མ་ཨ་ནི་རྒྱ་གར་ནང་གཅིག་པོ་མ་ཡིན་པ་ད་ག་ནང་བཞིན་གི་ཁོ་རང་ཚོ་ཁ་ཤས་ཨ་ཡུ་རོབ་ནས་ཡིན་པ་དང་ད་ག་ནང་བཞིན་ཁ་ཤས་བྱང་ཨ་མེ་རི་ཁ་ནས་ཡིན་པའི་དེ་འདྲའི་མི་སྣ་མང་པོ་ཅིག་ཡོད། ཨ་ནི་དེའི་ནང་ལོ་ལ་ང་ཚོའི་གི་ད། བོད་པའི་གི་སྤྱི་ཚོགས་ནང་ལོ་ལ་རྒྱ་ནག་གི་གཞུང་གི་སྣེ་ཁྲིད་པའི་ཨ་ནི་རྒྱལ་མཚམས་བརྒལ་ནས་གཉའ་གནོན་བྱེད་རྒྱུ་གི་གནས་སྟངས་འདྲ་བོ་ཡིན་པ་ཡིན་ན། གསར་པ་ཅིག་མིན་འདྲ་བ་ཅིག་རྣམ་པ་ཚོར་ཞུ་རྒྱུ་རེད་བཞག་ར་བ། རྒྱ་ནག་གི་རྒྱལ་མཚམས་བརྒལ་ནས་ཨ་ནི་གཉའ་གནོན་བྱས་ཏེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་དུ་བ་ནས་ཨ་ནི་ཅིག་བོད་ནང་ལོ་ལ་གྱེན་ལངས་ཆེན་པོ་བྱུང་རེད། སྐབས་དེ་དུས་ནས་ཨ་ནི་རྒྱ་ནག་གཞུང་གིས་ད་འདི་གྱེན་ལངས་དེ་ཚོ་ལ་ཕྱི་ལོགས་ནས་ཅིག་སྐུལ་ལྕག་བྱས་ཁོ་ཚོས་གི་དེ་འདྲ་ཅིག་འགོ་བཙུགས་བཞག་པ་ཅིག་རེད་བཞག། ཡང་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་གྱི་བྱ་སྤྱོད་དེ་བཞིན་ཉིས་སྟོང་བརྒྱད་ལོ་ནས་བཟུང་ལག་བསྟར་བྱེད་ཤུགས་དེ་བས་ཤུགས་ཆེ་རུ་བཏང་ཡོད་རེད།
ཉིས་སྟོང་བརྒྱད་ཀྱི་རྗེས་ལ་ཡིན་པ་ཡིན་ན་རྒྱ་ནག་གཞུང་གིས་རྒྱལ་བ་རིན་པོ་ཆེ་ལ་དམིགས་བྱས་ཨ་ནི་རྒྱལ་བ་རིན་པོ་ཆེ་ཕྱི་རྒྱལ་གྱི་ཚོགས་འདུ་ཆེན་པོ་དེ་འདྲའི་གོ་བ་ལ་བཅར་བ་ཡིན་པ་ཡིན་ན་འདི་ལ་ནི་ཚོགས་འདུ་གོ་སྒྲིག་བྱེད་མཁན་ལ་ཡང་གནོན་ཤུགས་སྤྲད་བྱས་ནི་ཚོགས་འདུ་དེ་ཚོགས་མ་བཅུག་པའི་དེ་འདྲའི་བྱས་དང་ནི་སྐྱོན་འཛུགས་བྱས་དང་གནས་སྟངས་མང་པོ་ཆགས་ཡོད་འདུག་དེ་ཡིན་པ་ནི་ཉིས་སྟོང་བརྒྱད་ཀྱི་རྗེས་ལ་ནི་སྤྱི་ཚོགས་ནང་ལོགས་ཀྱི་གནད་འགག་མི་སྣ་གཅིག་པུ་མ་ཡིན་པར་ད་རྒྱུན་ལྡན་གྱི་བོད་པའི་མི་ཡོད་རེད་བ་ཕྱི་ལོགས་ལ་གི་བོད་ཀྱི་ཕྱི་ལོགས་ལ་སྤྱི་བཏང་གི་ཆབ་སྲིད་ཀྱི་ནང་ལོགས་ལ་འཐབ་རྩོད་ལས་འགུལ་སྤེལ་སྡོད་མཁན་དང་ད་ག་ནང་བཞིན་གྱི་ནི་ལྷག་པར་དུ་ད། བོད་ནང་ལོགས་ལ་སྤུན་མཆེད་ཡོད་བསྡད་པ་ཡོད་ར། ཁོ་རང་ཚོ་ལ་ཨ་ནི་ཅིག་ཡོད་བསྡད་པ་འབྲེལ་བ་ཡོད་པ་དེ་ཚོ་ལ་ཨ་ནི་ཅིག་གནོན་ཤུགས་སྤྲད་བྱས་ཨ་ནི་ཕྱི་ལོགས་གི་ཨ་ནི་ང་ཚོའི་གི་ལས་འགུལ་དེ་ཚོ་ལ་ཡང་ཁ་བཀག་ཡ་གི་འདི་ལྟ་སྟེ་གནོན་ཤུགས་ཆེན་པོ་ཅིག་ཉིས་སྟོང་བརྒྱད་ཀྱི་གྱེན་ལངས་དེའི་རྗེས་ནས་ཆེན་པོ་ཅིག་ཆགས་བསྡད་པ་རྣམ་པ་གསལ་པོ་ཞེ་པོ་ཞིག་རེད་ཤག་བསྟན་འཛིན་ཟླ་བ་ལགས་ཀྱིས་མུ་མཐུད་ནས་གསུངས་དོན། རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་བྱ་སྤྱོད་དེ་ནི་ཉེ་བའི་ནང་ཤུགས་ཆེ་རུ་བཏང་ཡོད་པ་དང་ལྷག་པར་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཉེ་བའི་ནང་བོད་མི་ཙམ་མ་ཡིན་པར་རྒྱ་ནག་གི་ཕྱི་ཕྱོགས་སུ་ཡོད་པའི་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་ཐོག་ཏུ་ཡང། གཉའ་གནོན་བྱེད་ཤུགས་དེ་བས་ཀྱང་ཆེ་རུ་བཏང་ཡོད་རེད། ད་ཡིན་ནའི་འདུག་སེ་ཨ་ནི་བརྒྱུད་རིམ་ནང་ལོགས་འདུག་སེ་མར་ལྟ་ཡོང་དུས་ཙམ་པ་ན་ཡང། ད་དེ་ཉེ་བའི་ཆར་ལ་ཨ་ནི་ད་ལྟ་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་གཉའ་གནོན་བྱས་ཏེ་ཚབས་ཆེ་རུ་དང་ཤུགས་ཆེ་རུ་འགྲོ་བ་དང། དེའི་རྣམ་པ་ཞེ་པོ་ཅིག་གསལ་པོ་ཞེ་པོ་ཅིག་རེད་ཤག་ལྷག་པར་དུ་ད་ལྟ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཡིན་རུང། ཁོ་རང་གིས་ད་ལྟ་ད་སྤྱིར་བཏང་ཁོ་རང་འདྲ་པོ་ཡིན་པ་ཡིན་ན་ཉིས་སྟོང་བཅུ་གཉིས་ནས་འདུག་སེ་རྒྱ་ནག་གི་སྲིད་འཛིན་ཆགས་རེད། དེ་ནས་ཉིས་སྟོང་བཅུ་བདུན་བཅོ་བརྒྱད་ད་དེའི་སྐབས་དེ་དུས་ཁོ་རང་སྲིད་འཛིན་གྱི་དུས་ཡུན་གཉིས་པ་གི་དུས་ཚོད་དེ་ད་དེ། འདི་མ་ཆགས་ཀྱི་གོང་གི་དུས་ཚོད་ཅིག་རེད། དེའི་བར་དུ་དེ་ནས་ཨ་ནི་ཅིག་རྒྱ་ནག་གཞུང་སྲིད་འཛིན་ཁོ་རང་ཞི་ཅིན་ཕིན་ཁོ་རང་ཡིན་པ་ཡིན་ནའི་ཅིག་ཕྱི་ལོགས་གི་བོད་གཅིག་པུ་མ་རེད་རྒྱ་ནག་གི་ཕྱི་ལོགས་ཡོད་བསྡད་པའི་གི་ཨ་ནི་ཅིག་རྒྱ་ནག་གཞུང་ལ་སྐྱོན་འཛུགས་བྱེད་མཁན་དང་ཨ་ནི་ཅིག་ལི་གཞུང་གི་ཕ་གིའི་ནང་ལོགས་གི་འགྲོ་བ་མིའི་ཐོབ་ཐང་གི་སྒང་ལ་སྐྱོན་འཛུགས་བྱེད་ངེས། དེ་འདྲས་ཀྱི་མི་སྣ་ཚང་མ་ལ་ཨ་ནི་ཁོ་ཚོས་ཀྱི་ཅིག་ཁ་བཀག་ཡ་དེ་གནད་འགག་ཞིག་མཐོང་བྱས་ཨ་ནི་ཁོ་ཚོས་ཀྱི་ད་ལྟ་རྒྱ་ནག་གཞུང་གི་ཨ་ནི་ད་ལྟ་དམིགས་བསལ་གྱི་འཐབ་ཕྱོགས་གཅིག་གྱུར་གྱི་ལས་འགུལ་ཡོད་ར་དེ་བརྒྱུད་བྱས་ཨ་ནི་ཅིག། ཕྱི་ལོགས་ཀྱི་མི་སྣ་ལ་སྟངས་འཛིན་བྱེད་ཡ་དང་སིམ་པོ་བཟོ་ཡ་དང་ཨ་ནི་ཁ་བཀག་ཡ་གི་ལས་འགུལ་འདི། ཚབས་ཆེ་རུ་དང་བེད་ཉིད་ཤུགས་ཆེ་རུ་འགྲོ་བ་ཞིག་རྣམ་པ་ཞེ་པོ་གསལ་པོ་རེད་ཤག་མཇུག་ཏུ་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་དམར་ཤོག་སྲིད་གཞུང་གི་རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་སྙན་ཐོ་འདི་བྲིས་སྐབས་བཙན་བྱོལ་ནང་མི་མང་པོ་བོད་ནང་སྤུན་མཆེད་དང་འབྲེལ་བ་བྱ་རྒྱུར་དཀའ་ཚེགས་ཆེན་པོ་འཕྲད་ཀྱི་ཡོད་པ་ཤེས་རྟོགས་བྱུང་པ་ཁག་བཀོད་ཡོད་པ་དང་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་བྱ་སྤྱོད་ལག་བསྟར་བྱེད་པ་བོད་མིའི་ཐོག་གཞི་བཞག་ནས་བྲིས་པ་ད་རེས་ཀྱི་ཐེངས་དང་པོ་དེ་ཆགས་ཡོད་རེད། ད་ཉེ་བའི་ཆར་ལ་འདྲ་པོ་ཡིན་པ་ཡིན་ན་ང་ཚོས་ཀྱི་ད་ལྟ་སྙན་ཐོ་འདི་ནང་ལོགས་ལ་བཅར་འདྲི་བྱས་མང་པོ་གཅིག་ནང་ལོགས་ལ་ཨ་ནི་ད་ཅིག་འདས་པའི་ལོ་ལྔ་དྲུག་ནང་ལོགས་ལ་ཡང་བོད་པ་མང་པོ་གཅིག་གི་ཕ་གི་བོད་ནང་ལོགས་ལ་ཡང་ཨ་ནི་ཅིག་ནང་མི་མཉམ་པོ་འབྲེལ་བ་བྱེད་མ་ཐུབ

ཕ་གིའི་ནང་ལོགས་ནང་བོད་ནང་ལོགས་ལ་ཡོད་བསྡད་པའི་བོད་མི་ཚོ་ཁོ་རང་ཚོའི་གི་བདེ་སྡུག་ཡོད་ར་བདེ་སྡུག་ལ་ཅིག་དཀའ་ངལ་འཕྲད་བྱས་ཨ་ནི་ཕྱི་ལོགས་ལ་འབྲེལ་བ་བྱེད་པ་ཡིན་ན་དེ་ཚོ་རིགས་ཚང་མ་ཨ་ནི་ཁྲིམས་འགལ་བཟོས་བྱས་ཨ་ནི་ཅིག་ཁོ་རང་ཚོའི་གི་ཕ་གིའི་ནང་ལོགས་ཡོད་བསྡད་པའི་བོད་མི་ཚོ་གི་ཨ་ནི་བེད་སྤྱོད་བཏང་བྱས་ཨ་ནི་ཕྱི་ལོགས་གི་ཡོད་བསྡད་པའི་བོད་མི་དེ་ཚོ་ལ་ཡང་ཨ་ནི་ལྷག་པར་དུ་ཁོ་རང་ཚོ་ནང་མི་སྤུན་མཆེད་ཡོད་བསྡད་པ་དེ་ཚོ་ལ་ཨ་ནི་སྟངས་འཛིན་བྱེད་ཡ་དང་འཇིགས་སྐུལ་བྱེད་ཡ་དང་དེ་འདྲ་ཅིག་རྣམ་པ་གསལ་པོ་རེད་ཤག་ད་དེ་ང་ཚོའི་གི་དམིགས་ཡུལ་གཙོ་བོ་དེ་སྙན་ཐོ་བཏོན་དགོས་པ་དེ་ད་ང་ཚོའི་གི་ད་ལྟའི་འདི་སྙན་ཐོ་འདི་རྒྱལ་མཚམས་རྒྱ་ནག་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་འདི་བོད་པའི་གི་ཐོག་ནས་ཅིག་གཞི་བྱས་པ་འདི་སྙན་ཐོ་འདི་ཐེངས་མ་དང་པོ་ཡིན་དུས་ཨ་ནི་ང་ཚོའི་གི་འདི་སྙན་ཐོ་འདི་ང་རང་ཚོའི་གི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་གང་མང་མང་ད་ལྟ་རྒྱ་ནག་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་འདི་ག་ལ་གོ་རྟོགས་སྤེལ་ཡ་དང་དེ་ག་ནང་བཞིན་གི་ད་ཕྱི་རྒྱལ་གི་དམིགས་ལྷག་པར་དུ་ད་འདི་ཡོད་ར་དམངས་གཙོ་ཡིན་པའི་གཞུང་མང་པོ་ཅིག་ཡོད་ར་ཁོ་རང་ཚོ་ལ་ཡ་ད་འདི་ག་ལ་ང་ཚོའི་གི་ཞུ་གཏུག་བྱས་གི་ལས་འགུལ་དེ་འདྲའི་མང་པོ་ཅིག་ད་བྱ་བཞིན་འགྲོ་བཞིན་ཡོད་ན།
ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གསལ་བསྒྲགས་ཤིག་སྤེལ་ཡོད་པའི་ནང་འཛིན་སྐྱོང་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་རེ་འདུན་གནང་དོན། རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ནས་རྒྱ་ནག་དམར་ཤོག་ཚོགས་པའི་རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་མྱོང་མཁན་གྱི་བཙན་བྱོལ་བོད་མི་རྣམས་ཀྱི་བདེ་འཇགས་ལ་ཐུགས་ཁུར་ཚང་བའི་སྒོ་ནས་སྲུང་སྐྱོབ་དགོས་པ་མ་ཟད། རྒྱལ་ཁབ་སོ་སོའི་རང་སའི་ཐོག་གི་འགྲོ་བ་མིའི་ཐོབ་ཐང་ལ་འགན་སྲུང་ནན་པོ་ཡོང་བར་བྱས་ནས་ཕྱིའི་ཐེ་བྱུས་དང་གནོན་ཤུགས་འགོག་དགོས་པ་མ་ཟད། ཁྲིམས་འགལ་ཐོག་རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་སྤེལ་མཁན་གྱི་འབྲེལ་ཡོད་སྡེ་ཁག་དང་མི་སྒེར་བཅས་ལ་འགྲོ་འོང་བཀག་སྡོམ་དང་ཚོང་གི་ཉེས་ཆད་སོགས་གཏོང་དགོས་པའི་འབོད་སྐུལ་ནན་པོ་ཞུ་རྒྱུ་ཡིན་ཞེས་གསུངས་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཚེ་རིང་ཡིན།